འདོད་གསུངས་པ། ཨན། དེ་འདྲའི་དུག་སེལ་རབ་བྱུང་ཡིན་ན་ཅི་ཡག་དེ་དག་རང་ནས་དུག་སུས་ནས་འོ་ད་འདི་ཕྱག་འཚལ་ངས་འདི་འོ། འདི་ལུས་ཀྱིས་ཇི་ཙམ་ནོན་པའི་ས་ད་ལུས་ཀྱི་འོག་ལ་ས་ཡི་འོག་ལ་ཇི་ཙམ་ནོན་པའི་འོག་དབང་ཆེན་གསེར་གྱི་ས་གཞི་ལ་ཐུག་པའི་བར་དུ་ལ་ཨན། ས་ཡི་རྡུལ་རེ་རེ་དང་མཉམ་པའི་འཁོར་ལོས་བསྒྱུར་རྒྱལ་བའི་སྲིད་ཀྱི་སྟོང་འགྱུར་དུ་སྐྱེ་བ་ལེན་འདུལ་བའི་དགེ་རྩ་བསགས་ཐུབ་པ་རེད་གསུངས་བྱས་པས་སོ། དེ་མདོར་ན་ལ་ཚིགས་གསལ་བ་བཞི་བཅུ་དུའང། ཁྱེད་ནི་ང་ཚོ་འཁོར་ལོས་སྒྱུར་བའི་རྒྱལ་པོ་སྟོང་འགྱུར་ཟེར་ད་དཔེར་ན་ང་རང་ཚོ་ཕྱག་འཚལ་ཏེ་རྗེས་ལ་གཟུགས་པོའི་འོག་ལ་ས་ཡི་རྡུལ་ག་ཚོད་དང་ག་ཚོད་ཡོད་རེད་ད་ག་ས་ཡི་རྡུལ་ལ་ཟེར་དུས་ཚེ་ད་ང་ཅག་ང་ཚོ་སྡུག་ཐབས་ཐབས་ཤིག་དུས་དེ་ག་ཕྲལ་བ་ཞིག་ཏུ་འོ་དེ་འདྲས་རེད་དེ་ག་ཚོད་དང་ག་ཚོད་ཡོད་གཞན་ཕར་ལ་བཞག་ནས་ང་རང་ཚོ་ས་སྤར་གང་ལེགས་ཁྱེར་ནས་དེ་ལ་རྡུལ་གྲངས་ཀ་བརྒྱབ་ན་ཡོང་ནི་གྲངས་ཀ་དེ་བས་འགར་གོ་ཡ་རེད་ཁྱེད་ཚོ་རྡུལ་དང་མཉམ་པའི་འཁོར་ལོས་སྒྱུར་བའི་རྒྱལ་སྲིད་སྟོང་འགྱུར་དུ་སྐྱེ་བ་ལེན་ས་དེ་འདྲའི་རྡུལ་རེ་རེ་ལ

བྱ་དངོས་གཞི་ལ་རྦད་དེ་ས་སོའི་ཁ་དོག་ལྡན་པ་ར་བ་རང་ཡང་སོ་སོའི་སྡིག་པ་བྱས་པ་སུ་དྲན། ད་བྱས་མེད་དུ་བསམ་པའི་བསམ་བཟང་དུ་བྱས་པ་དང་བྱས། གོ་ཡོང། ཧོ་སྡུག་ཚེ་འདི་ཡོད་དུས་ལ་སྨོན་ལམ་རྒྱག་ཡོད་དུས་བྱས། ད་དེ་འདྲ། ཉི་མ་རེ་ལ་ད་དཔེར་ན་ང་རང་ཚོས་ཅིག་ཕྱག་ཆེན་རེ་ཕྱག་འཚལ་ཡི་ན་སྟོང་ངེ་སེ་སེ་རེ་ལྟུང་བཤགས་གཅིག་གཉིས་གང་བྱས་ན་དེ་རེད། ད་མ་བཞུགས་དེ་ལ་དེ་དག་ལ་གསོལ་བ་དེ་བྱས། ཨ་ནི་མ་རྒན།

སོ་སོའི་གྲོད་ཁོག་དང་མ་སོ་ན་རྒྱ་མཚོ་ཚེ་འདི་རྒྱང་རྒྱང་ལ་སྣང་བ་སྐྱིད་པོ་བྱེད་དེ་གྲོད་ཁོག་རྒྱགས་ན་རྒྱ་མཚོའི་ཤ་འཕེལ་ཚད་ད་ཆའི་ཚ་ར་རེད་བསམ་བསམ་བྱེད་གོ་བྱུང། ད་འདི་འདྲའི་འདི་འདྲའི་ཟེར་དེ་འདྲ་ད་ད་མ་ད་མ་བ་ལ་ཨ་ལི་གྲྭ་པ་བྱེད་པ་རེད་དེ་གཅིག་དགོས། གྲྭ་པ་བྱེད་པའི་གྲྭ་ཆས་གོན་པའི་གཅིག་རེ་བ་གོ་ཡ་བྱུང་མི་འདུག།